ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ཨ་རིའི་རླུང་འཕྲིན་ཁང་ཡིན། དེང་སྐབས་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་དེ་ཨ་རིའི་ནང་ཁྲིམས་འགལ་གྱིས་འབྱོར་མཁན་རྒྱ་རིགས་ནི་ཧ་ཅང་གི་མང་དུ་ཕྱིན་ཏེ་གྲངས་འབོར་མྱུར་དུ་མང་དུ་འགྲོ་མཁན་མང་ཤོས་ཤིག་ཆགས་ཀྱི་ཡོད་པ་དང་རྒྱ་མི་རིགས་ཚོས་རྒྱ་ནག་གི་དཔལ་འབྱོར་དང་དངུལ་རྩིས་ཀྱི་གནས་སྟངས་ལ་ཡང་བསམ་ཚུལ་དང་དེ་ག་ནང་བཞིན་བློ་འཚབ་ཆེན་པོ་བྱེད་ཀྱི་ཡོད་པ་སོགས་ཀྱི་གནས་ཚུལ་ཁག་རིག་འཛིན་ལགས་སྙན་སྒྲོན་ཞུ་གི་རེད།
དེང་སྐབས་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་ཁུལ་ནས་རྒྱ་མི་རིགས་ཧ་ཅང་མང་པོ་ཞིག་ཨ་མི་རི་ཀའི་ནང་ལ་སྐྱབས་བཅོལ་ཞུ་ཁར་ཡོང་བཞིན་པར་ལྟོས་མེད་རྒྱ་མི་རིགས་ཚོས་རྒྱ་ནག་གི་དཔལ་འབྱོར་གནས་སྟངས་དང་དངུལ་རྩིས་གནས་སྟངས་ཐད་ལ་གནས་ཚུལ་དང་བསམ་ཚུལ་མི་ལེགས་པ་སྤེལ་རྒྱུར་རྒྱ་ནག་གཞུང་གིས་དམ་དྲག་དང་ཐབས་ཤེས་འདྲ་མིན་ཞིག་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་མི་རིགས་ཚོས་དྲ་ལམ་ཐོག་ལ་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཐད་ལ་བཟང་ཕྱོགས་ཀྱི་གནས་ཚུལ་བཀོད་སྤེལ་དང་ཁྱབ་བསྒྲགས་བྱ་དགོས་ལུགས་རྒྱ་ནག་གི་དཔོན་རིགས་ཚོས་ཡུལ་དེའི་མི་མང་ཚོ་ལ་ནན་སྐུལ་བྱེད་ཀྱི་ཡོད་པ་དང། འོན་ཏེ་དེང་སྐབས་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་ཐོག་ནས་རྒྱ་མི་རིགས་ཧ་ཅང་མང་པོ་འབྱོར་བཞིན་ཡོད་དུས། གནས་སྟངས་དེ་གཅིག་པུས་ད་ལྟའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་སྡུག་པོ་ཇི་ཙམ་ཡིན་པ་དེ་གསལ་སྟོན་བྱེད་ཀྱི་ཡོད་པ་གནད་དོན་དཔྱད་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཡང་གསར་འགྱུར་བརྒྱུད་ལམ་ཁག་གི་ནང་ལ་གནས་ཚུལ་ཐོན་གསལ་ལ་གཞིགས་ན་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་ཁུལ་ནས་མི་རིགས་འདྲ་མིན་ཞིག་འཛུལ་ཡོང་བའི་ཁོངས་ནས་རྒྱ་མི་རིགས་ཀྱི་གྲངས་འབོར་དེ་མང་ཤོས་འཕེལ་བཞིན་ཡོད་པ་ཡང་གསལ་སྟོན་བྱེད་ཀྱི་ཡོད་པ་རེད། དཔེར་ན་འདི་ལོ་གཅིག་པོར་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་ཁུལ་ནས་རྒྱ་མི་ཁྲི་གསུམ་དང་བདུན་སྟོང་ཙམ་ཁྲིམས་འགལ་ཐོག་ནས་ཨ་མི་རི་ཀའི་ས་ཐོག་ལ་འཛུལ་ཡོང་ཡོད་པ་ཨ་མི་རི་ཀའི་མཐའ་སྲུང་བདེ་འཇགས་དམག་མིས་གྲངས་ཐོ་བསྡུ་རུབ་བྱས་པའི་ནང་ལ་གསལ་གྱི་ཡོད་པ་དང། རྒྱ་ནག་ནས་ཨ་མི་རི་ཀའི་ས་ཐོག་ལ་གང་བྱུང་ཡོང་མཁན་གྱི་རྒྱ་རིགས་མང་ཆེ་བས་རྒྱ་ནག་ནང་གི་ཆབ་སྲིད་ཀྱི་དམ་དྲག་ཆེ་བའི་ཁོར་ཡུག་དང་དཔལ་འབྱོར་གནས་སྟངས་ཡག་པོ་མེད་པའི་གནས་སྟངས་ནས་གྲོལ་ཆེད་ཨ་མི་རི་ཀའི་ས་ཐོག་ལ་བྲོས་བྱོལ་བྱེད་ཀྱི་ཡོད་ལུགས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། རྒྱ་ནག་ནས་ཨ་མི་རི་ཀ་ལ་ཡོང་མཁན་རྒྱ་རིགས་མང་ཆེ་བ་ཐོག་མར་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཨེ་ཁྭ་ཌོར་ལ་གནམ་གྲུ་བརྒྱུད་ནས་ཡོང་བཞིན་ཡོད་པ་དང་འདིའི་རྒྱུ་མཚན་ནི་ཡུལ་དེ་ལ་ཡོང་མཁན་རྒྱ་མི་རིགས་ཚོ་ལ་ཐོངས་མཆན་བི་ཛ་དགོས་ཀྱི་མེད་པ་རེད། དེ་ནས་ཡུལ་བྱོལ་བ་ཚོས་མི་ཚོང་རྒྱག་མཁན་གྱི་ས་གནས་མི་སྣ་ཁག་དང་འབྲེལ་བ་བྱས་ཏེ་ཨ་མི་རི་ཀའི་མཐའ་མཚམས་བར་ལ་སྣུམ་འཁོར་ནང་ལ་ཡོང་བཞིན་ཡོད་པ་རེད། རྒྱ་རིགས་བྲོས་བྱོལ་ཡོང་མཁན་ཚོས་ལྷོ་ཨ་མེ་རི་ཁའི་ནང་གི་མི་ཚོང་རྒྱག་མཁན་ཚོ་ལ་ཨ་སྒོར་བཞི་བརྒྱ་རེ་སྤྲད་དགོས་ཀྱི་ཡོད་པ་རེད། ཡུལ་བྱོལ་བ་ཚོ་ཨ་མེ་རི་ཁའི་ས་ཐོག་ལ་ཡོང་སྟངས་ཀྱི་བརྒྱུད་རིམ་དང་ཐབས་ལམ་ཁག་ཊིག་ཊོག་སྤྱི་ཚོགས་དྲ་ལམ་ཐོག་ནས་ཤེས་རྟོགས་ཡོང་གི་ཡོད་པ་ཨ་མེ་རི་ཁའི་སི་པི་ཨེས་གསར་འགྱུར་ལས་ཁང་གིས་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད། ཊིག་ཊོག་དྲ་ལམ་ནང་ལ་ལྷོ་ཨ་མེ་རི་ཁའི་ནང་ལ་མི་ཚོང་རྒྱག་མཁན་ཚོ་སླེབས་སྟངས་དང་དེ་ནས་ཨ་མེ་རི་ཁའི་མཐའ་མཚམས་བར་ལ་ག་འདྲ་བྱས་ཏེ་བསྐྱོད་དགོས་པའི་བརྒྱུད་རིམ་དང་ཐབས་ལམ་ཆ་ཚང་བ་གསལ་སྟོན་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་ནང་ལ་རྒྱ་རིགས་སྐྱབས་བཅོལ་ཞུ་མཁན་མང་པོ་ཞིག་ལ་སྐྱབས་བཅོལ་ཐོབ་ཀྱི་ཡོད་པ་དང། དཔེར་ན་སྔ་ལོ་ཨ་མི་རི་ཀའི་ནང་ལ་རྒྱ་རིགས་སྐྱབས་བཅོལ་ཞུ་མཁན་བརྒྱ་ཆ་ལྔ་བཅུ་ང་ལྔ་ལ་སྐྱབས་བཅོལ་ལག་འཁྱེར་ཐོབ་སོན་བྱུང་ཡོད་པ་དང། རྒྱལ་ཁབ་གཞན་ནས་སྐྱབས་བཅོལ་ཞུ་མཁན་བརྒྱ་ཆ་བཅུ་བཞི་ཙམ་ལ་མ་གཏོགས་སྐྱབས་བཅོལ་ལག་འཁྱེར་ཐོབ་ཀྱི་མེད་པ། ཨ་རི་གཞུང་གིས་གྲངས་ཐོ་གསལ་སྟོན་བྱེད་པའི་ནང་ལ་གསལ་གྱི་ཡོད་པ་རེད། དེའི་བར་ན་རྒྱ་ནག་གི་གཞུང་འབྲེལ་དཔོན་རིགས་ཚོས་བཤད་དོན་ལ་ཡུལ་དེའི་དཔལ་འབྱོར་གནས་སྟངས་བཟང་པོ་ཡོད་ལུགས་དང་དཔལ་འབྱོར་རིག་པ་བ་དང་དངུལ་རྩིས་དཔྱད་ཞིབ་པ་ཚོས་རྒྱ་ནག་གི་དཔལ་འབྱོར་དང་དངུལ་རྩིས་གནས་སྟངས་ཡག་པོ་མེད་པའི་རྩོམ་ཡིག་དང་དཔྱད་རྩོམ་སྤེལ་བ་ཁག་སྤྱི་ཚོགས་དྲ་ལམ་ཁག་ལ་ཁྱབ་སྤེལ་བྱེད་རྒྱུར་རྒྱ་ནག་གཞུང་གིས་དམ་དྲག་མང་པོ་ཞིག་བྱེད་ཀྱི་ཡོད་པ་རེད། དཔེར་ན་རྒྱ་ནག་རྒྱལ་ནང་སྤྱི་བདེ་ལྷན་ཁང་གིས་སྤྱི་ཚོགས་དྲ་ལམ་ཐོག་ལ་འདི་ལྟར་འགྲེལ་བརྗོད་བྱས་ཡོད། རྒྱ་མི་རིགས་ཚོས་རྒྱ་ནག་གི་དཔལ་འབྱོར་གནས་སྟངས་བཟང་བོ་མེད་པའི་བསམ་ཚུལ་ཁག་ལ་ཡིད་ཆེས་བྱེད་རྒྱུ་མེད་པ་དང་དེ་ལས་ལྡོག་སྟེ་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ཐད་ལ་མ་འོངས་འཆར་སྣང་ཡོད་པ་ཁག་ལ་ཡིད་ཆེས་བྱེད་དགོས་པའི་ནན་བརྗོད་བྱས་ཡོད་པ་རེད། དམིགས་ཡུལ་འདི་སྒྲུབ་རྒྱུར་རྒྱ་ནག་གི་དཔལ་འབྱོར་ཐད་ལ་བཟང་ཕྱོགས་ཀྱི་ལྟ་ཚུལ་མེད་པའི་རྩོམ་ཡིག་དང་དཔྱད་རྩོམ་ཁག་རྒྱ་ནག་གི་སྤྱི་ཚོགས་བརྒྱུད་ལམ་ཁག་ལ་བཀོད་སྤེལ་བྱེད་དུ་བཅུག་མེད་པ་དང། རྒྱ་ནག་གི་དཔལ་འབྱོར་གནས་སྟངས་ལ་མདུན་ལམ་བཟང་པོ་ཡོད་པའི་འདོད་ཕྱོགས་དེ་མི་མང་ཚོས་ཁྱབ་སྤེལ་བྱེད་རྒྱུར་རྒྱ་ནག་གཞུང་གིས་འབད་བརྩོན་བྱེད་ཀྱི་ཡོད་པ་རེད། དེ་ཡང་དེང་སྐབས་རྒྱ་ནག་གི་ས་ཁང་གྲོང་ནོར་ལ་དཀའ་ངལ་མང་དག་ཞིག་འཕྲད་ཀྱི་ཡོད་པ་དང་ཡུལ་དེའི་མ་ཤས་ཀྱི་རིན་གོང་ཧ་ཅང་མར་ཆག་འགྲོ་གི་ཡོད་པ། དེ་ག་ནང་བཞིན་རྒྱ་ནག་གི་གཞོན་ནུ་ན་གཞོན་ཚོ་ལ་འཚོ་རྟེན་ལས་ཀ་མེད་པའི་དཀའ་ངལ་མང་དག་ཞིག་འཕྲད་ཀྱི་ཡོད་པར་ལྟོས་མེད། འདི་ལོ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཆེན་པོ་འགྲོ་རྒྱུ་ཡིན་ཚུལ་རྒྱ་ནག་གཞུང་གི་དཔོན་རིགས་ཚོས་མུ་མཐུད་ནས་ནན་བརྗོད་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་ད་ལྟའི་དཔལ་འབྱོར་དཀའ་ངལ་ཁག་སེལ་རྒྱུར་རྒྱ་ནག་གཞུང་གིས་ཡུལ་དེའི་དཔལ་འབྱོར་ལ་རོགས་འདེགས་ཤུགས་ཆེ་ཙམ་བྱ་དགོས་ལུགས་རྒྱལ་ས་པེ་ཅིང་ནང་གི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་ཞིག་བཀོད་མ་ཐག་གནས་ཚུལ་དེ་ཡུལ་དེའི་སྤྱི་ཚོགས་དྲ་ལམ་ཁག་ནས་ལམ་སེང་ནག་བསུབ་བཏང་ཡོད་པ་རེད། དེ་བཞིན་ཡུལ་དེའི་ནང་གི་དཔལ་འབྱོར་ཞན་པའི་མི་མང་ཚོ་ལ་དེང་སྐབས་དཀའ་ངལ་ཇི་ཙམ་འཕྲད་བཞིན་པའི་ཞིབ་འཇུག་གི་སྙན་ཐོ་ཞིག་རྒྱ་ནག་གི་དཔལ་འབྱོར་རིག་པ་བ་ཞིག་གིས་འདོན་སྤེལ་བྱས་པའི་རྗེས་སུ། རྩོམ་ཡིག་དེ་ཡང་རྒྱ་ནག་གི་དྲ་ལམ་ཁག་ནས་ནག་བསུབ་བཏང་ཡོད་པ་རེད། དཔལ་འབྱོར་རིག་པ་བ་དེ་ནི་རྒྱ་ནག་གཞུང་གིས་གཉེར་བའི་ཚོང་གཉེར་ཁང་ཞིག་གི་ལས་མི་ཡིན་པ་རེད། ཁོང་གིས་འདོན་སྤེལ་བྱས་པའི་རྩོམ་ཡིག་འདི་ལ་ལྟ་ཀློག་བྱེད་པའི་སྐབས་སུ་རྩོམ་ཡིག་འདི་རྒྱལ་ཁབ་ཀྱི་ཁྲིམས་སྒྲིག་དང་རྒྱབ་འགལ་ཡིན་དུས་འདི་ལྟ་ཀློག་ཐུབ་ཀྱི་མ་རེད་ཅེས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ཨ་རིའི་ནེའུ་ཡོག་ཉིན་རེའི་གསར་ཤོག་གིས་གནས་ཚུལ་སྤེལ་བའི་ནང་ལ། རྒྱ་ནག་གི་ཝེ་པོ་སྤྱི་ཚོགས་དྲ་ཚིགས་ཀྱིས་དྲ་ལམ་འདིའི་ནང་ལ་རྒྱ་ནག་གི་དཔལ་འབྱོར་ཐད་ལ་ངན་ཕྱོགས་ཀྱི་གནས་ཚུལ་བཀོད་སྤེལ་བྱེད་མཁན་མང་པོ་ཞིག་གི་ཁ་བྱང་བཀག་སྡོམ་བྱས་ཡོད་པ་དང། སྔ་ལོའི་ཟླ་བ་བཅུ་གཅིག་པའི་ནང་ལ་དྲ་ལམ་གང་དེས་དྲ་ཚིགས་འདི་བེད་སྤྱོད་བྱེད་མཁན་ཚོས་རྒྱ་ནག་གི་དཔལ་འབྱོར་ཐད་ལ་གནས་ཚུལ་ངན་པ་སྤེལ་རྒྱུ་མེད་པའི་ཉེན་བརྡ་ཡང་བཏང་ཡོད་པ་རེད། རྒྱ་ནག་གཞུང་གིས་ཡུལ་དེའི་དཔལ་འབྱོར་ཐད་ལ་འགྲེལ་བརྗོད་ག་འདྲ་བྱེད་མིན་དང་དཔལ་འབྱོར་གནས་སྟངས་ལ་གནས་ཚུལ་དང་བསམ་ཚུལ་མི་ལེགས་པ་སྤེལ་མཁན་ཚོ་བཀག་སྡོམ་ག་ཚོད་བྱས་པ་ལ་ལྟོས་མེད། མི་མང་བྱིངས་ཀྱི་ཁྲོད་ལ་ཡུལ་དེའི་དཔལ་འབྱོར་གནས་སྟངས་ལ་ལྟ་ཚུལ་ཡག་པོ་མེད་དུས་དུས་ཡུན་ཐུང་ངུའི་ནང་ལ་ཡུལ་དེའི་དཔལ་འབྱོར་སླར་གསོ་ཡོང་རྒྱུ་ཁག་པོ་ཡིན་པ་དཔལ་འབྱོར་རིག་པ་བ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསར་འགྱུར་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན། ལགས་རེད་ད་རིག་འཛིན་ལགས་ད་ད་ང་གནས་ཚུལ་འདུག་ཟེར་གནས་ཚུལ་ཅིག་ས་མཚམས་ཨ་རིའི་ས་མཚམས་ཁུལ་ནས་རྒྱ་མི་མང་པོ་ཞིག་སླེབས་ཀྱི་འདུག་དེ་འདྲའི་གནས་ཚུལ་ཅིག་གི་སྙན་སྒྲོན་གནང་སོང་བྱས་ཙང་ད་ངས་དྲི་བ་ཞུ་ཡག་ལ་རྒྱ་ནག་ཡིན་ན་ཁོ་རང་ཚོའི་ལུང་པ་ཡོད་རེད་ཨ་ནི་ཅིག་ཨ་མི་རི་ཀ་ལ་སྡོད་ག་ཟིག་གིས་ཅིག་འགྲན་བསྡུར་བཏང་མཁན་ཅིག་རེད་ཡིན་ན་ཡང་ཨ་མི་རི་ཀའི་ནང་ལ་བའི་མི་དམངས་ཁྲི་ཚོ་མང་པོ་འདི་འདྲའི་ས་ཆ་ལུང་པ་གཞན་དག་བརྒྱུད་བྱས་ནས་ལྷོ་ཨ་མི་རི་ཀའི་ཕྱོགས་ནས་ཡོང་དགོས་པ་དེ་འདྲའི་ག་རེ་བྱས་ནས་ཡོང་དགོས་རེད། ད་གཙོ་བོ་དེ་ད་ངས་གསར་འགྱུར་གྱི་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་རེད། དེང་སང་ཡིན་པ་ཡིན་ན་རྒྱ་ནག་ནང་ལ་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་ལ་ཡང་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་པ་དེ་ད་གསར་འགྱུར་བརྒྱུད་ལམ་མང་པོ་ཅིག་ནང་ལ་གནས་ཚུལ་ཐོན་ཡོང་གི་འདུག་ལྷག་པར་དུ་རྒྱ་ནག་གི་ས་ཁང་ཁྲོམ་རའི་གི་གནས་སྟངས་དེ་ཞེ་པོ་ཅིག་ཞན་པོ་ཡིན་པ་དང་ཨ་ནི་མ་རྐང་ཁྲོམ་རའི་གི་གནས་སྟངས་དངུལ་རྩིས་ཀྱི་གནས་སྟངས།

གཞུང་གི་གྲངས་ཐོ་ལ་གཞིགས་པ་ཡིན་ན་ཨ་མི་རི་ཀའི་ནང་ལ་རྒྱ་ནག་ནས་མི་མང་སྟོང་ཕྲག་ཉིས་རྩ་བཞི་ཅིག་ལབ་ཀྱི་འདུག་ཡང་ཨ་མི་རི་ཀའི་མཐའ་སྲུང་ལས་ཁུངས་ཀྱི་གྲངས་ཐོ་ལ་གཞིགས་པ་ཡིན་ན་སྟོང་ཕྲག་སུམ་ཅུ་སོ་བདུན་ཙམ་ཅིག་ལབ་ཀྱི་འདུག་ད་འདི་ནས་ཡ་མཚན་པ་ཅིག་དེ། ཨ་མི་རི་ཀའི་ནང་ལ་རྒྱ་ནག་ནས་ཡོང་མཁན་མང་ཆེ་བ་ཅིག་ལ་སྐྱབས་བཅོལ་རག་གི་འདུག་ལབ་ཀྱི་འདུག་ད་དཔེར་ན། རྒྱ་ནག་ནས་ཡོང་མཁན་བརྒྱ་ཆ་ལྔ་བཅུ་ང་དགུ་ཙམ་ཅིག་ལ་སྐྱབས་བཅོལ་རག་གི་ཡོད་ས་རེད་རྒྱལ་ཁབ་གཞན་ནས་ཡོང་མཁན་བརྒྱ་ཆ་བཅོ་ལྔ་ཙམ་ལ་མེད་ཞེས་སྐྱབས་བཅོལ་རག་གི་ཡོད་ས་མ་རེད། དེ་འདྲ་བྱས་ནས་གང་ལྟར་རྒྱ་ནག་ནས་ཅིག་ལྷོ་ཨ་མི་རི་ཀ་བརྒྱུད་ནས་ཡར་ཡོང་མཁན་གྱི་རྒྱ་མི་གྱི་གྲངས་འབོར་དེ་ཞེ་བོ་ཅིག་མང་རུ་འགྲོ་གི་ཡོད་ས་རེད་ད་གཙོ་བོ་དེ་དཔལ་འབྱོར་གྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་ས་རེད་ཡང་དེ་བྲོས་བྱོལ་ཡོང་མཁན་མང་པོ་ཅིག་གིས་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་ཁག་གིས་གནད་འདྲི་བྱེད་པའི་སྐབས་སུ་ཡང་ཁོ་རང་ཚོ་གིས་རྒྱ་ནག་ནང་གི་ཆབ་སྲིད་ཀྱི་དམ་དྲག་དང་ད་ཆབ་སྲིད་ཐོག་ནས་དཀའ་ངལ་ཡོད་བ། ཨ་འགྲོ་བ་མིའི་ཐོབ་ཐང་ལ་སོགས་པ་འདི་འདྲའི་ཐོག་ནས་བྲོས་བྱོལ་ཡོང་ཡ་ཨ་མི་རི་ཀ་དེ་རང་དབང་ཅན་གྱི་རྒྱལ་ཁབ་ཅིག་ཡིན་པ་སོང་ཙང་ད་འདི་ཚོ་ལོངས་སུ་སྤྱོད་ཡའི་ཆེད་དུ་ཨ་མི་རི་ཀ་ལ་ཡོང་ཡིན་ཟེར་མཁན་དེ་འདྲའི་འདུག་ད་གང་ལྟར་ཡང་སྙིང་ད་ཅིག་རྒྱ་མི་མང་པོ་ཞེ་པོ་ཞིག་སླེབས་བསྡད་ཀྱི་འདུག། རེད་བ་ད། ད་རྒྱ་མི་དེ་ཚོ་ཡིན་ན་མང་ཆེ་ད་ང་ཚོ་བོད་པ་དང་མ་འདྲ་བར་ཁོ་ཚོ་ལ་ཐོངས་མཆན་ལག་འཁྱེར་ད་པཱ་སི་པོཊ་འདི་འདྲའི་ཡོད་པ་བྱས་བྱས་རྒྱལ་ཁབ་གཞན་དག་ཅིག་བརྒྱུད་ནས་ཡོང་ཐུབ་གི་ཡོད་རེད་བ། སྟབས་བདེ་མ་འཚལ་བའི་ད་རྒྱ་མི་ཚོ་ཨ་རི་ནང་ཡོང་དུས་མང་ཆེ། ད་ལྟ་ཁྲིམས་འགལ་གྱི་ས་མཚམས་བརྒྱུད་ནས་ཡོང་དུས་དངུལ་མང་པོ་ཞིག་སྤྲད་བྱས་ཡོང་གི་ཡོད་རེད་བ། ཨ་ནི་ཁོ་ཚོའི་ད་ཡོང་སྟངས་དེ་ཚོའི་ཐོག་ལ་ཡང་དེ་ཚོ་གསལ་པོ་ཤེས་ཀྱི་ཡོད་ན་གསར་འགྱུར་ཁང་ནས་ག་རེ་གནས་ཚུལ་སྤེལ་ཡོད་ན། ད་དེ་འདྲ་ཅིག་ངས་གསར་འགྱུར་ཅིག་ལས་ཁང་འདི་ནས་གཉིས་ཀྱི་གནས་ཚུལ་སྤེལ་བ་དེའི་ཐོག་ལ་ཅིག་ལྟ་ཡིན་ཨི་འདྲ་བཞིན་ལྟས་བའི་སྐབས་ལ། དོ་སྣང་བྱེད་པའི་སྐབས་ལ་གང་ལྟར་རྒྱ་ནག་ནས་ཡོང་མཁན་མང་ཆེ་བ་ཅིག་ཏུར་ཀི་ལ་དང་པོ་སླེབས་ཀྱི་ཡོད་ས་རེད་ཏུར་ཀི་ནས་ཨི་ཁུའེ་ཀྲོ་བྱས་ཨི་ཁུའེ་ཀྲོ་ནས་ནི་གཅིག་ཡང་ལྷོ་ཨ་མེ་རི་ཀའི་རྒྱལ་ཁབ། ཀོ་ལོམ་པི་ཡ་དང་པ་ན་མ་སོགས་པ་ད་དེ་ཚོ་མང་པོ་ཅིག་བརྒྱུད་ནས་ཡར་སླེབས་ཀྱི་ཡོད་ས་རེད། མང་བ་ཅིག་ཨི་ཁུའེ་ཀྲོ་བརྒྱུད་ནས་སླེབས་དགོས་ཡ་དེ་ཨི་ཁུའེ་ཀྲོ་ལ་ཡང་རྒྱ་ནག་ནས་ཡོང་བ་ཡིན་ན་ཐོངས་མཆན་ཞུ་དགོས་ཡ་མི་འདུག་ཨ་ཐོངས་མཆན་མ་ཞུ་བ་བྱས་ཤར་རྒྱག་ཨ་མེ་རི་ཀ་དང་ཨ་མི་རི་ཀ་ཟེར་བ་དང་རྒྱ་ནག་དང་ཨི་ཁོས་ཏྲ་བར་ལ་གྲོས་མཐུན་འདྲ་བོ་ཅིག་ཡོད་ས་རེད། ཨི་ཁོས་ཏྲ་ལ་འགྲོ་བ་ཡིན་ན་ཐོངས་མཆན་ཞུ་མི་དགོས་པའི་ཐོག་ནས་ཨི་ཁོས་ཏྲ་ལ་སླེབས། ཨི་ཁོས་ཏྲ་ནས་ནི་ཀོ་ལོམ་པི་ཡ་དང་པ་ན་མ་དེ་འདྲའི་བརྒྱུད་ནས་གང་ལྟར་ཉིན་མོ་མང་པོ་ཅིག་གོམ་འགྲོས་བྱས་ནས་ཤིང་ནགས་ནགས་གསེབ་དཀྱིལ་ནས་གོམ་པ་རྒྱབ་ནས་ཡོང་དགོས་ཡ་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་ས་རེད་ཡང་ཡོང་མཁན་ཁ་ཤས་ཅིག་རྒྱ་ནག་ནས་ཡོང་མཁན་མང་པོ་ཅིག་ཡང་ཐའི་ལེན་དང་མོ་རོ་ཁོ་དེ་འདྲའི་བརྒྱུད་ནས་ཡོང་ཨི་ཁོས་ཏྲ་ལ་སླེབས་ཨི་ཁོས་ཏྲ་ནས་ཀོ་ལོམ་པི་ཡ་པ་ན་མ་ཀོས་ཏྲ་རི་ཀ་ལ་སོགས་པ་དང་རྒྱལ་ཁབ་མང་པོ་ཅིག་བརྒྱུད་ནས། ཡོང་གི་ཡོད་ས་རེད་ད། ལྷོ་ཨ་མི་རི་ཀའི་ཨི་ཁོ་ཏྲ་དང་པ་ན་མ་ཁུལ་ལ་སླེབས་པའི་སྐབས་ལ་མི་ཚོང་རྒྱག་མཁན་དེ་འདྲ་ལ་ཡང་དངུལ་ཕོན་ཆེན་པོ་ཅིག་སྤྲད། ཁོ་ཚོ་གིས་ཨ་མི་རི་ཀའི་མཐའ་མཚམས་བར་དུ་ཁྲིད་ཡོང་གི་འདུག་ཡོང་སྟངས་འདྲ་བོ་ཅིག་ད་དེ་འདྲ་འདྲ་བོ་ཆགས་བསྡད་ཀྱི་འདུག། ཨ་ནི། ཨ་མི་རི་ཀའི་ནང་ལ་ད་མི་འདི་གྲས་ཅིག་རྒྱ་ནག་ནས་ཡིན་ནའི་རེད་ཕྱི་ལོགས་ནས་ཡོང་མཁན་ཨ་མི་རི་ཀའི་ནང་ཡོང་ཐབས་བྱེད་མི་འདི་གྲས་ད་ཨ་རི་ནང་སླེབས་པའི་རྗེས་ལ་ད་རྒྱ་མི་མང་ཆེ་བ་ཅིག་ས་ཆ་ག་བ་ལ་ཅིག་གནས་གར་ཞིག་འབོད་འགྲོ་བ་ཅིག་རེད། ལབ་ཀྱི་འདུག་དེང་སང་ད་ལྟའི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཅིག་གིས་གནས་ཚུལ་སྤེལ་ཡ་ལ་བྱས་པ་ཡིན་ན། ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ནས་ཡོང་མཁན་ཚོ་ད་ཁོ་རང་ཚོ་ས་གནས་ག་བ་ལ་ཅིག་སླེབས་པ་ཡིན་ན་ག་བ་ལ་འབྱོར་བ་ཡིན་ན་འདི་ཁུལ་ལ་གནས་སྡོད་བྱེད་ཀྱི་ཡོད་པའི་གི་རྣམ་པ་ཅིག་འདུག་ལབ་ཀྱི་འདུག་རྒྱ་ནག་ནས་ཡོང་མཁན་མང་ཆེ་བ་ཅིག་ནིའུ་ཡོག་ལ་འགྲོ་གི་འདུག་ཟེར་གྱི་འདུག་ཨ་ནི་ནིའུ་ཡོག་ལ་ད་སྐྱབས་བཅོལ་བ་འབྱོར་མཁན་རྒྱལ་ཁབ་མང་པོ་ཅིག་ནས་འབྱོར་གྱི་ཡོད་རེད་དེ་མང་པོ་ཅིག་སྐྱབས་བཅོལ་བའི་སྡོད་སྒར་ཁག་ནང་ལོགས་ལ་བཞག་གི་ཡོད་ས་རེད་ད་གནས་སྐབས་ཟླ་བ་ཁ་ཤས་ཅིག་རིང་ལ་ཨ་ནི་ལོ་གཅིག་ཟིན་ནས་བསྡད་དགོས་ཡ་དེ་འདྲ་ཡོང་སྲིད་པ་རེད་གང་ལྟར་ཨ་ནི་རྒྱ་ནག་ནས་ཡོང་མཁན་ཧ་ལམ་མང་ཆེ་བ་ཅིག་སྐྱབས་བཅོལ་བའི་སྡོད་སྒར་ནང་ལོགས་ལ་ཕ་ནས་རྒྱ་ནག་ནས་ཡོང་མཁན་མང་པོ་ཡོད་རེད་དེ་རྒྱ་ནག་ནས་ཡིན་པའི་གི་སྐྱབས་བཅོལ་བ་ཟེར་བ་རེད་ད་ཡུལ་བྱོལ་བ་སུ་གང་ཅི་མཐོང་ཡ་མི་འདུག་ཟེར་གྱི་འདུག་ཨ་དེ་བྱེད་དུས་ཙམ་པ་ད་གྲོང་ཁྱེར་ནིའུ་ཡོག་ནང་ལོགས་ལ་རྒྱ་མི་ཡང་མང་པོ་གནས་སྡོད་བྱེད་སའི་གི་གྲོང་ཁྱེར་ཆེ་བ་དེ་འདྲ་ཁ་ཤས་ཅིག་འདུག་ཨ Flushing དང་ཨ་ནི་ཅིག་འདི་ག་འདྲ China Town ཟེར་དང་དེ་འདྲ་ཡང Chinese Manhattan ཟེར་བ་ཅིག་ཡོད་ས་འདི་ངས་ག་ག་བ་ལ་ལབ་ཀྱི་ཡོད་མེད་ཧ་གོ་མ་སོང་སྟེ་གང་ལྟར་རྒྱ་མི་མི་འབོ། འབོར་ཆེན་པོ་མང་པོ་ཡོད་དུས་ཙམ་པ་ཨ་སོ་སོ་སོ་གི་གཉེན་ཉེ་ཚན་དང་ངོ་ཤེས་པ་དང་དེ་འདྲའི་ནང་ལ་བསྡད་ཀྱི་ཡོད་ཀྱི་རེད་པ། གང་ལྟར་འདི་འདྲའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་གཅིག་དེ་དཀའ་ངལ་ཨ་མི་རི་ཀ་ཨ་མི་རི་ཀ་གཞུང་ལ་དཀའ་ངལ་འཕྲད་དེ་གཅིག་འདི་རེད་ཤག། རྒྱ་ནག་ནས་ཨ་མི་རི་ཀའི་ནང་ལོགས་ལ་མི་མང་པོ་རྒྱ་ནག་ནས་མི་མང་པོ་ཅིག་འབྱོར་གྱི་ཡོད་ས་རེད་འབྱོར་བ་མང་པོ་ཅིག་ལ་ད་གིན་གོང་ལ་ཞུ་བ་ནང་བཞིན་སྐྱབས་བཅོལ་རག་གི་ཡོད་ས་རེད་སྐྱབས་བཅོལ་མ་རག་མཁན་འདི་ཚོ་ཡིན་པ་ཡིན་ནའི་རྒྱ་ནག་ནང་ལ་ཕར་ཕྱིར་ལོག་བཏང་ཐུབ་ཀྱི་ཡོད་ས་མ་རེད་ད་ཨ་མི་རི་ཀའི་འདི་ཐོག་ལ་ཅིག་གང་ལྟར། རྒྱལ་ཁབ་མང་པོ་ཅིག་ལ་མི་མང་ཚོ་ད་ཨ་མི་རི་ཀའི་ནང་ཨ་མི་རི་ཀ་ནང་ལ་ཡིན་པ་ཡིན་ན Deportation ལབ་ཀྱི་རེད་པ་ད་བཙན་ཤེད་ཀྱི་སྒོ་ནས་རྒྱལ་ཁབ་ལ་ཕྱིར་ལོག་མང་པོ་ཅིག་ལ་བཏང་ཐུབ་ཀྱི་ཡོད་ས་རེད་ད་རྒྱལ་ཁབ་ཆུང་ཙག་ཁག་ལ་རྒྱལ་ཁབ་སོ་སོ་སོ་གིས་མ་ལེན་པ་ཡིན་པ་ཡིན་ན་ཨ་མི་རི་ཀའི་ཡང་ཅིག་གི་རོགས་རྒྱལ་ཁབ་དེ་ཚོ་ལ་རོགས་སྐྱོར་ཁོ་རེ་བྱས་དེ་འདྲའི་བཀག་སྡོམ་བྱས་ད་ད་གང་ལྟར་ཉེས་ཆད་བཏང་ཡ་དེ་འདྲའི་འདྲ་མིན་ཅིག་ཡོད་ས་རེད་ད་རྒྱ་ནག་དེ་རྒྱལ་ཁབ་སྟོབས་ཆེན་པོ་བྱས་རྒྱལ་ཁབ་ཆེན་པོ་ཡིན་དུས་ཙམ་པ་རྒྱ་ནག་གཞུང་གིས་རྒྱ་ནག་ནས་ཕྱིན་པ་རྒྱ་ནག་ནས་བྲོས་བྱོལ་བྱས་པའི་མི་སུ་གཅིག་ཡིན་ན་རྒྱ་མི་རིགས་ཡིན་པ་ཁོ་རང་ངོས་ལེན་བྱེད་ཀྱི་མི་འདུག